ལྷག་པར་དུ་ཚོགས་པ་མང་པོ་ཞིག་གིས་རིག་གཞུང་དང་སྐད་རིགས་སྣ་འཛོམས་ཅན་གྱི་དང་བླངས་བ་རྣམས་ལ་དགའ་བསུ་ཞུ་གི་ཡོད། དེ་ཡང་སེམས་བཟང་ཅན་གྱི་དང་བླངས་པ་རྣམས་ཀྱིས་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཡར་རྒྱས་གོང་འཕེལ་ཆེད་ཞབས་ཞུ་སྒྲུབ་པ་ལ་བརྩི་མཐོང་སྤྲོད་ཆེད། འདི་ལོའི་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་ནས་བཟུང་གཟའ་འཁོར་གཅིག་རིང་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་དང་བླངས་བའི་གཟའ་འཁོར་ཞེས་སྲུང་བརྩི་གནང་གི་ཡོད། མོ་ཧ་མད་ཛཱ་རིན་ལགས་ནི་ཨི་ཇིབ་ལ་སྐྱེས་ཡོད་པ་དང་ཁོང་གིས་གཞིས་སྤོ་བ་གསར་པ་ཚོར་ཨོ་སི་ཀྲི་ལི་ཡར་ཐོག་མར་གཞིས་ཆགས་སྐབས་འགོག་རྐྱེན་མང་པོ་འཕྲད་ཀྱི་ཡོད་པས་ཁོང་ཚོར་རོགས་སྐྱོར་གནང་འདོད་ཆེན་པོ་ཡོད་ཅེས་གསུངས་ཡོད། དེ་ཡང་མོ་ཧ་མད་ལགས་ཀྱིས་གཞིས་སྤོ་བ་གསར་དུ་འབྱོར་བ་རྣམས་ལ་སྐད་ཡིག་གི་རོགས་སྐྱོར་དང་རྒན་རྒོན་ལྟ་སྐྱོང་སོགས་རོགས་རམ་གནང་བཞིན་ཡོད་འདུག་ཁོང་གིས་གསུངས་དོན། ང་རང་དང་བླངས་ཀྱིས་ལས་ཀ་བྱས་ནས་མི་གཞན་ཞིག་གི་འཚོ་བའི་ནང་ཁྱད་པར་ཆུང་ཆུང་ཞིག་བཟོ་ཐུབ་ན་ཡང་ང་རང་འདོད་བློ་ཚིམ་པ་དང་བདེ་སྐྱིད་ལྡན་པ་ཡོང་གི་འདུག་ལེབ་ཁེན་ལེང་ལགས་ནི་ཧོང་ཀོང་ལས་ཨོ་སི་ཀྲི་ལི་ཡར་གཞིས་སྤོ་བ་རེད་འདུག། ཁོང་གིས་ཐོག་མར་ཨོ་སྟྲེ་ལི་ཡའི་རྒྱལ་ཁབ་ལ་བཀའ་དྲིན་རྗེས་དྲན་ཆེད་དང་བླངས་ཀྱི་ལས་ཀར་ཞུགས་པ་ཡིན་ཞེས་ཁོང་གིས་གསུངས་དོན། ང་རང་ཨོ་སྟྲེ་ལི་ཡར་སླེབས་རྗེས་མཐོང་རྒྱ་ཐོས་རྒྱ་ཆེ་རུ་གཏོང་འདོད་བྱུང། དེ་མ་ཟད་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ཀྱི་ལམ་སྲོལ་ཤེས་ཆེད་ཚོགས་པ་ཁག་གི་བརྒྱུད་དང་བླངས་པ་བྱས་པ་ཡིན།

ཨོ་སི་ཀྲི་ལི་ཡའི་བར་གང་ཅིའི་ཐད་ཁྱད་པར་ཆེན་པོ་མཐོང་བྱུང། ཨོ་སི་ཀྲི་ལི་ཡའི་ཁྱོན་ཡོངས་སུ་ཁྲིམས་མཐུན་གྱིས་དེབ་སྐྱེལ་གནང་ཡོད་པའི་ཚོགས་པ་སྟོང་ཕྲག་བཅུ་ཙམ་གྱིས་སྤྱི་ཚོགས་ཞབས་ཞུ་དང་རྩེད་རིགས་ཤེས་ཡོན་འཕེལ་རྒྱས་ཀྱི་ལས་དོན་ཆེད་དང་བླངས་བའི་གོ་སྐབས་གནང་བཞིན་ཡོད་འདུག། གྲོང་ཁྱེར་མེལ་བྷུར་ན་ཡོད་པའི་གི་རིག་སྐྱིད་སྡུག་ཚོགས་པའི་དང་བླངས་བའི་འབྲེལ་མཐུད་པ་ཕ་རི་སི་ཁེ་བྷི་སིང་གིས་ལགས་ཀྱིས་ཁྱེད་ཀྱིས་དང་བླངས་གནང་ན་གཞན་ལ་ཕན་པ་ཙམ་མ་ཡིན་པར་རང་ཉིད་སྒེར་གྱི་མི་ཚེའི་མདུན་ལམ་ཆེད་ཁེ་ཕན་ཡང་ཡོད་ཅེས་ཁོང་མོས་གསུངས་དོན།
to make the volunteers gain some ཁྱེད་ཀྱིས་དང་བླངས་ཀྱིས་ལས་ཀ་གནང་བ་ལ་བརྟེན་རང་ཉིད་འདོད་བློ་ཚིམ་པ་ཡོང་བ་དང། བདེ་སྐྱིད་ཐོབ་པ་ཙམ་མ་ཡིན་པར་དང་བླངས་ཀྱི་ལས་ཀའི་བརྒྱུད་ཁྱེད་ལ་ཉམས་མྱོང་གསར་པ་བསགས་པ་དང་ལག་རྩལ་གསར་པ་ཤེས་པ། མི་གཞན་དང་འབྲེལ་བ་བྱེད་སྟངས་ཤེས་པ་སོགས་ཉམས་མྱོང་ཕུན་སུམ་ཚོགས་པ་བསགས་ངེས་རེད། Graham Kinder ལགས་ནི New South Wales མངའ་སྡེའི State Emergency Service སྟེ་ཛ་དྲག་ལས་ཁུངས་ཀྱི་འགོ་དཔོན་ཡིན། ཁོང་གིས་མངའ་སྡེའི་ཛ་དྲག་ལས་ཁུངས་ཀྱི་དང་བླངས་བ་ཚོས་དཀའ་ངལ་འཕྲད་པའི་མི་རྣམས་ལ་རོགས་རམ་ཚད་ལྡན་གནང་ཆེད་དང་བླངས་བ་ཚོར་ལས་སྦྱོང་གནང་གི་ཡོད་ཅེས་ཁོང་གིས You are helping your fellow citizens། ཁྱེད་ཀྱིས་དང་བླངས་བརྒྱུད་མི་གཞན་ལ་འགག་རྩའི་དུས་ལ་རོགས་སྐྱོར་གནང་ནས་ཁོང་ཚོར་ཕན་ཐོགས་ཀྱི་ཡོད་པ་བཞིན་རང་ཉིད་སྒེར་ལ་ཉམས་མྱོང་གསར་པ་དང་རྩལ་གསར་པ་ཤེས་པར་བརྟེན་མ་འོངས་པར་ལས་ཀ་འཚོལ་སྐབས་ཕན་ཐོགས་ངེས་རེད། ཡང Graham ལགས་ཀྱིས། སྐྱབས་བཅོལ་བ་དང་གཞིས་སྤོ་བ་མང་དག་ཅིག་གིས་དབྱིན་སྐད་ཤེས་ཚད་འདང་ངེས་མེད་པ་ལ་བརྟེན་དང་བླངས་གནང་བར་ཐེ་ཚོམ་གནང་གི་ཡོད་ཅེས་ཁོང་གིས།

མོ་ཧ་མཱད་ཛཱ་རན་ལགས་ལ་མཚོན་ན་དང་བླངས་གནང་བའི་ཉམས་མྱོང་ཧ་ཅང་བཟང་པོ་བྱུང་བར་བརྟེན། ཁོང་འདྲ་བའི་གཞིས་སྤོ་བ་གཞན་རྣམས་ལ་ཡང་དེ་ལྟར་གནང་རྒྱུའི་ལམ་སྟོན་གནང་རྒྱུ་ཡིན་ཞེས་ཁོང་གིས།
Everyone is welcoming ང་རང་དང་བླངས་བྱེད་སའི་ཚོགས་པ་ཚང་མའི་ནང་ཕན་ཚུན་གུས་བརྩི་དང་ལྡན་པའི་ཐོག་བསྙེན་བཀུར་གནང་གི་འདུག་ང་རང་ཡང་དུས་རྟག་ཏུ་ཁོར་ཡུག་དེ་འདྲ་ཞིག་གི་ནང་འཚོ་བ་སྐྱེལ་བདེ་ཡོད་པས་ཉམས་མྱོང་ཧ་ཅང་བཟང་པོ་བསགས་སོང། དེ་བཞིན་ཧོང་ཀོང་ནས་ཡིན་པའི་དང་བླངས་པ་ལེབ་ལགས་ཀྱིས་ཀྱང་དང་བླངས་ཀྱི་ཉམས་མྱོང་ལ་ཆེ་བསྟོད་ཀྱིས་གསུངས་དོན། I have never in um a moment ང་རང་དང་བླངས་དུ་ལས་ཀ་བྱེད་སྐབས་སུས་ཀྱང་མཐོང་ཆུང་དང་མི་རིགས་དབྱེ་འབྱེད་བྱས་མ་བྱུང། སྤྱིར་ཨོ་སི་ཀྲི་ལི་ཡའི་ནང་མི་ཚང་མས་དང་བླངས་པ་ཚོར་བསྔགས་བརྗོད་དང་བརྩི་མཐོང་ཆེན་པོ་གནང་སྲོལ་ཡོད། ཇོརྗ་ལིན་ནར་ལགས་ནི་འཇར་མ་ནི་ལ་སྐྱེས་ཡོད་པ་དང་ཁོ་རང་དུས་རྟག་ཏུ་རང་བྱུང་རྐྱེན་ངན་གྱི་རླུང་འཚུབ་དྲག་པོ་ཡོང་རྗེས་ཁོར་ཡུག་གཙང་མ་བཟོ་བར་སྐྱོད་ཀྱི་ཡོད་འདུག་ཁོང་གིས་དེའི་སྐབས་ཡུལ་མི་ཚང་མས་དགའ་བསུ་དང་བརྩི་མཐོང་ཆེན་པོ་གནང་གི་འདུག་ཞེས་ཁོང་གིས་གསུངས་དོན། ང་དང་ངའི་དང་བླངས་པ་ལས་རོགས་རྣམས་གཙང་མ་བཟོ་གི་ཡོད་པ་མཐོང་སྐབས་མི་ཚང་མས་རྣམ་འགྱུར་ཡག་པོ་སྟོན་པ་དང་སྐབས་རེར་འབྲི་ཤོག་སྟེང་ཐུགས་རྗེ་ཆེ་ཞེས་བཀོད་ནས་ང་ཚོར་སྤྲོད་ཀྱི་འདུག་དེ་ཡང་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་སུ་ཡོད་པའི་གཏོང་ཕོད་ཅན་གྱི་དང་བླངས་པ་ཚོར་ཐུགས་རྗེ་ལེགས་གསོལ་ཞུ་ཆེད་རྒྱལ་ཡོངས་དང་བླངས་ཀྱི་གཟའ་འཁོར་སྲུང་བརྩི་གནང་གི་ཡོད་འདུག། Adrienne Picone ལགས་ནི་ཨོ་སི་ཀྲི་ལི་ཡའི་དང་བླངས་པ་མཐུན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན་ཡིན། ཁོང་གིས་ཨོ་སི་ཀྲི་ལི་ཡའི་ནང་དང་བླངས་པ་ཚོས་མི་མང་པོར་ཕན་ཐོགས་པ་བྱུང་ཡོད་ཅེས་ཁོང་མོས་གསུངས་དོན། Really I think here in Australia volunteering it's a way of life། ཨོ་སི་ཀྲི་ལི་ཡའི་ནང་དང་བླངས་གནང་རྒྱུའི་གཤིས་རྒྱུད་བཟང་པོ་དེ་མི་ཕལ་ཆེ་བ་ལ་ཡོད་པ་ཞིག་ཡིན། འོན་ཀྱང་ང་ཚོས་དུས་རྟག་ཏུ་དང་བླངས་པ་ཚོའི་ཞབས་འདེགས་བསྒྲུབས་པར་རྗེས་སུ་ཡི་རང་ཞུ་དགོས་པ་ལས་དེ་ཡིན་ཤག་ཤག་བརྩི་མི་རུང། ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་ཟླ་བ་ལྔ་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་དྲུག་བར་དང་བླངས་ཀྱི་གཟའ་འཁོར་སྲུང་བརྩི་ཞུ་གནང་གི་ཡོད། ཁྱེད་ཀྱིས་དང་བླངས་ཀྱི་གཟའ་འཁོར་དང་དེའི་མཛད་རིམ་ཞིབ་ཕྲའི་ཆེད་དྲ་ཚིགས་ཁ་བྱང www dot volunteering australia dot org ཐོག་བསྐྱོད་རོགས་གནང། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ།